ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ད་ལོའི་འགོ་སྟོད་དུ་དཔལ་འབྱོར་ཉམས་ཞིབ་པ་མང་ཆེ་བས་ནད་ཡམས་བཀག་འདོམས་མཇུག་སྒྲིལ་བའི་རྗེས་སུ་རྒྱ་ནག་གི་དཔལ་འབྱོར་འདི་མདུན་སྐྱོད་ཆེན་པོ་ཞིག་བྱེད་ཐུབ་རྒྱུའི་ཚོད་དཔག་བྱས་ཡོད་ན་ཡང། དེང་སྐབས་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་མང་པོ་ཞིག་འཕྲད་བཞིན་ཡོད་འདུག་པས་དེ་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་དེའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། འདི་འདས་པའི་ཉིན་མོ་ཁ་ཤས་ཤིག་ནང་ལོགས་ལ་ཡང་རྒྱ་ནག་དང་འབྲེལ་བའི་གསར་འགྱུར་ཆེ་ཤོས་རེ་གཉིས་ཤིག་གཟུགས་ལས་ཤེས་འདུག་དང་པོ་དེ་ནི་ཚང་མས་མཁྱེན་ཡོད་རེད། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ། Tony Blinken། རྒྱ་ནག་ལ་ཕེབས་བྱས་ཨ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕེན་དང་ཐུག་འཕྲད་གནང། ད་དེ་རིང་ཁ་སང་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་དེ་ཐུར་ཤུད་འགྲོ་གི་ཡོད་ཙང་དེ་ཕྲན་བུ་མར་ལྷིང་འཇགས་ཀྱི་ཡོང་ཡག་གི་འབད་བརྩོན་གནང་པ་དེ་ནི་འཛམ་གླིང་ཁྱོན་ཡོངས་ནས་བཤད་པ་ཡིན་ན་ངས་བྱས་ན་གནས་ཚུལ་ཆེན་པོ་ཞིག་རང་རེད་བསམ་གྱི་འདུག། འདི་མ་ཡིན་པའི་གསར་འགྱུར་དེ་ཡིན་ན་རྒྱ་ནག་གི་དཔལ་འབྱོར་དང་འབྲེལ་བ་ཡོད་པའི་གནས་ཚུལ་མང་པོ་ཞེ་པོ་ཅིག་ཐོན་གྱི་འདུག། མ་ཚང་འདི་གསར་འགྱུར་ཞེ་པོ་ཅིག་དེ་ག་མ་རེད། འདས་པའི་ཟླ་བ་གཉིས་ནང་ལོགས་ལ་ཡ་འདི་དང་འདྲ་བོའི་གནས་ཚུལ་འདི་མང་པོ་ཐོན་ཚར་སོང་ད་ཡིན་ནའི་ལས། ངས་དེ་ཡང་འདི་དཔེར་ན་ཆ་བཞག་ན Wall Street Journal ཟེར་དེ་ཨ་མི་རི་ཀའི་གསར་ཤོག་འཛམ་བུ་གླིང་གི་དཔལ་འབྱོར་དང་ཚོང་འབྲེལ་དང་འདི་སྐོར་གྱི་གསར་ཤོག་གལ་ཆེ་ཤོས་ཤིག་རེད་དེ་རྒྱུན་དུ་ནས་ཀློག་གི་ཡོད། འདིའི་ནང་ལོགས་ལ་འདས་པའི་ཉི་མ་ཁ་ཤས་དང་ཧ་ལམ་ཉི་མ་གཅིག་ལ་ཡང་ཉུང་ཤོས་ལ་རྩོམ་གཅིག་ཡང་ན་གཉིས་གསུམ་དེ་འདྲས། རྒྱ་ནག་གི་དཔལ་འབྱོར་འདི་ལ་ཡང་དཀའ་ངལ་འཕྲད་ཀྱི་ཡོད་པའི་སྐོར་གྱི་དེ་འདྲས་མང་པོ་ཞིག་ཐོན་སོང། ད་ག་ནང་བཞིན་གྱིས་ད་གསར་འགྱུར་བརྒྱུད་ལམ་གཞན་པ་དང་ཨ་ནི་རྒྱ་ནག་ནང་ལོགས་ཀྱི་རྒྱ་ཡིག་དང། རྒྱ་མིའི་ད་དཔལ་འབྱོར་ཉམས་ཞིབ་བྱེད་མཁན་གྱི་དཔྱད་གཏམ་པ་དང་དེ་འདྲས་ཀྱིས་དེ་བས་ཡིན་ན་དངངས་སྐྲག་ཆེན་པོ་ཞེ་པོ་ཅིག་གིས་དེའི་སྐོར་མང་པོ་བཤད་བསྡད་འདུག་བྱས་ཙང་ངས་དེ་རིང་དེ་ཚོའི་སྐོར་ལ་ཡང་གནས་ཚུལ་ཁ་ཤས་ངོ་སྤྲོད་ཞུ་ན་བསམ་བྱུང། ད་འདིའི་རྒྱབ་ལྗོངས་དེ་ཞུ་དགོས་བྱུང་བ་ཡིན་ན། ནད་ཡམས་ཀྱི་བཀག་འདོམས་བྱས་པའི་སྐབས་དེ་ཡིན་ན་འཛམ་བུ་གླིང་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་ཡང་དཀའ་ངལ་ཆེན་པོ་འཕྲད་པ་རེད། ང་ཚོ་འདོད་པ་ཨ་མི་རི་ཀ་འདིར་ནི་ཡིན་པས་ན་དེ་བས་མངོན་གསལ་དོད་པོ་ཅིག་རང་བྱུང་སོང་ང། ནད་ཡམས་དང་པོ་བྱུང་བའི་སྐབས་ལ་ཡང་དཔལ་འབྱོར་དཀའ་ངལ་འཕྲད་འཕྲད་པས་སྲིད་གཞུང་གིས་འདི་ལ་ཡང་འགྲོ་སོང་མང་པོ་ཞིག་བཏང་བྱས་དཔལ་འབྱོར་འཁྲུག་རུ་བཏང། བཏང་པའི་རྗེས་ལ་ཡིན་ན་ནད་ཡམས་བཀག་འདོམས་ཀྱི་སྒྲིག་གཞི་ད་འདི་ཚོ་ལྷུག་རུ་འགྲོ་དུས་ཙམ་པ་དཔལ་འབྱོར་དེ་ཞེ་པོ་ཅིག་སླར་གསོ་བྱེད་ཡག་མགྱོགས་དྲགས་པའི་བཟོ་འདྲ་བྱས་བྱས་ཨ་ནི་དཔལ་འབྱོར་ཁོ་དེ་ཚ་དྲགས་བྱས། ཟས་ཟོང་དང་དེ་འདྲས་ཞེ་པོ་ཅིག་གོང་འཕར་ཡག་འདིའི་རྒྱུ་མཚན་མང་པོ་ཅིག་ཡོད་ཀྱི་རེད་འདིའི་ནང་ནས་གཙོ་བོ་གཅིག་ཨ་ནི་དཔལ་འབྱོར་འཁྲུག་དྲགས་པ་དང་དཔལ་འབྱོར་དེ་དེ་ཚ་དྲགས་པའི་སྐྱོན་རེད་ཅེས་བྱས་ལྷག་པར་དེ་རིང་ཁ་སང་དཀའ་ངལ་འདི་མུ་མཐུད་འཕྲད་བྱས་བསྡད་བསྡད་ཡོད་རེད། ད་ག་ནང་བཞིན་ཡིན་ན་ད་རྒྱ་ནག་ནང་ལོགས་ལ་ཡ། ནད་ཡམས་བཀག་འདོམས་དང་པོ་བྱས་པའི་སྐབས་ཏེ། འཛམ་བུ་གླིང་རྒྱལ་ཁབ་གཞན་པ་དེ་ཚོ་ཞེ་པོ་ཅིག་དཀའ་བའི་སྐབས་དེར་རྒྱ་ནག་ནང་ལོགས་ལ་ཡ་དཔལ་འབྱོར་གང་ལྟར་ཡག་པོ་བྱེད་ཐུབ་བྱས་ཨ་ནི་ལོ་གཉིས་བསྡད་སོང་ཨ།

ད་ཚོད་དཔག་དེ་བྱས་པའི་སྐབས་དེར་སྤྱིར་བཏང་དཔལ་འབྱོར་ཉམས་ཞིབ་དེ་ཚོས་ཡར་རྒྱས་འགྲོ་གི་རེད་ཟེར་དེ་ལ་ཡང་ད་མུ་མཐུད་མ་བྱེད་ཉན་ས་མེད་པའི་བཟོ་འདྲ་འདུག་ངས་དེ་འདྲས་དྲན་ཡག་བྱས་པ་ཡིན་ན་ད་ལྟ་འདི་འདི་ནང་ལོགས་ལ་ཡང་ལྟ་ཚུལ་དེ་ཞིག་མི་འདྲ་བ་ཞིག་རྙེད་གི་བཟོ་འདྲ་ཅིག་ཁ་ཅིག་ཟེར་ན་དེའི་ཕལ་ཆེར་ཡར་རྒྱས་དེ་ཡིན་ན་ནི་ལོ་གཅིག་ཙམ་ཞིག་འགྲོ་གི་རེད་ལོ་གཅིག་ཙམ་ཕྱིན་པའི་རྗེས་ལ་ཡང་དེ་རིང་ཁ་སང་ཁྱོན་ཡོངས་ནས་བལྟས་པས་ན་རྒྱ་ནག་གི་དཔལ་འབྱོར་དེ་ད་ལོ་བཞི་བཅུའི་རིང་ལ་ཨ་ནི་ཡར་རྒྱས་ཞེ་པོ་ཅིག་ཕྱིན་པའི་རྗེས་ལ་ཡང་དེ་རིང་ཁ་སང་དེ་དཀའ་ངལ་འཕྲད་པའི་དུས་ཚོད་རེད། འདིའི་སྒང་དེར་ཨ་ནི་ཨ་མི་རི་ཀ་དང་རྒྱ་ནག་འགྲོ། རྒྱ་ནག་དང་ནུབ་ཕྱོགས་རྒྱལ་ཁབ་ཀྱི་ད་རྒྱལ་ཁབ་འཛམ་བུ་གླིང་ནང་ལོགས་དཔལ་འབྱོར་སྟོབས་ཆེན་རྒྱལ་ཁབ་མང་ཆེ་དང་འབྲེལ་བ་ཡག་པོ་བཞག་མེད་དུས། རྒྱ་ནག་དཔལ་འབྱོར་ལ་ག་ལེར་ག་ལེར་ཡིན་ན་གྲང་གྲང་རུ་ཕྱིན་བྱས་ཡིན་དཀའ་ངལ་དེ་ཡིན་ན་དེང་གི་ཐོག་ནས་སེལ་ཐུབ་ཀྱི་མ་རེད་ཟེར་མཁན་འདུག་ད་ཡིན་ན་ཁ་ཤས་ཀྱིས་རྒྱ་ནག་གི་དཔལ་འབྱོར་འདི་ཡར་རྒྱས་ཕྱིན་པ་དེ་རིང་ཁ་སང་འཛམ་བུ་གླིང་གི་དཔལ་འབྱོར་ལ་ཡང་དཀའ་ངལ་འཕྲད་བསྡད་པ་འདིས་བོད་རྒྱ་རྒྱ་ནག་གི་ད་དཔལ་འབྱོར་ནུས་སྟོབས་ཆེ་ཤོས་དེ་ཡིན་ན་རྒྱ་ནག་ཆགས་ཀྱི་རེད་ཟེར་བྱས་ཚོད་དཔག་ཁོ་ཚོས་དེ་བས་ཐོག་བྱེད་མཁན་བྱུང་སོང། ད་ད་ལྟ་ཐུག་སྟེ་འདི་ཕལ་ཆེར་ཚོད་དཔག་དེ་ཉིད་གཉིས་ཆར་ཕལ་ཆེར་ནོར་འཁྲུལ་ཡིན་པའི་བཟོ་འདྲ་འདུག། རྒྱ་ནག་གི་ཟླ་ཉིན་དགུན་ཁའི་ནང་ལོགས་ལ་ཡང་དཔལ་འབྱོར་གྱི་གང་འདྲ་བཀག་སྡོམ་མཇུག་བསྒྲིལ་བའི་རྗེས་ལ་ཡང་གཞན་པ་ནང་བཞིན་བྱས་ཧོབ་དག་ལ་ཡང་ཡར་རྒྱས་ཤིག་ཕྱིན་བཀའ་བཤད་དུས་དང་པ་གློད་དུས་དང་པ་དང་གུན་ཏའི་བྱེད་གནས་ལ་ཁོག་མིག་ཟ་ཁང་དང་དེའི་སྒོ་ཕྱེ་དུས་དང་པ། དཔལ་འབྱོར་དེའི་ཞེ་དྲག་དྲག་འགྲོ་གི་རེད་པ། ད་ཡིན་ན་དེ་དྲག་རུ་དེའི་འགྲོ་ཡག་གི་ཚད་གཞི་མི་མང་ཆེ་ཅིག་ཚོད་དཔག་བྱས་པ་ནང་བཞིན་བྱུང་ཡོད་ས་མ་རེད། དེ་ག་འདྲ་ཁོའི་རྒྱུན་རིང་མོའི་སྦྱོར་བ་ད་དེ་དེ་བས་བྱུང་མི་འདུག། ཟླ་བ་དང་པོ་གཉིས་པ་གསུམ་པ་སོགས་ད་བར་ལ་ལུགས་ལྟོ་བ་བྱུང་ཡོད་ནས་ལས་ཟླ་བ་བཞི་པ། དེ་ནས་འགོ་བཙུགས་ཟླ་ལྔ་པ་དྲུག་པ་དང་དེ་དེ་བས་ཡིན་ན་འགོར་ཞིག་ཕྱིན་བྱས་གང་ལྟར་ད་དང་པོ་ཁོ་ནད་ཡམས་བཀག་སྡོམ་མཇུག་བསྒྲིལ་བའི་རྗེས་ཀྱི་དཔལ་འབྱོར་ཡར་ཅིག་འཕར་བའི་སྦྱོར་ར་དེ་དུས་ཚོད་དེ་ཐུང་ཐུང་དང་འཕར་ཡག་གི་ནུས་རྩལ་དེ་ཞེ་དྲག་གི་ཐུང་ཐུང་ལས་བྱུང་མི་འདུག་ཅེས་ཅེས་མང་ཆེ་གཅིག་གིས་འདི་འདྲ་བཤད་ཀྱི་འདུག་ད་ད་ལྟའི་རྒྱ་ནག་གི་གནས་སྟངས་དེའི་སྐོར་ལ་ད་དཔེར་ན་ཆ་བཞག་ན་ག་རེ The Wall Street Journal ཟེར་གསར་ཤོག་འདིས་གནས་ཚུལ་རིང་པོ་ཞིག་བཏང་ཞག་འདིའི་ནང་ལོགས་ལ་ཡག་མདུན་འགོ་རང་ཡག་ཅིག་གི་དུམ་བུ་གལ་ཆེན་པོ་གཅིག། ག་རེ་བྲིས་འདུག་ཟེར་ན་དཔེར་ཆ་བཞག་ན་དེ་ནང་འདི་བྲིས་ཤག། ཨན། ད་ལོའི་དགུན་འགོའི་རིང་ལ་ཡང་ཡིན་ན་རྒྱ་ནག་ནང་ལོགས་ལ་ཡང་མ་རྩ་འཇོག་མཁན་དེ་ཞེ་པོ་ཅིག་མང་རུ་ཕྱིན་པའི་རྗེས་ལ་ཡིན་ན། དཔྱིད་ཀ་འཆར་བའི་སྐབས་དེ་ཡིན་གློ་བུར་ཐོལ་རྒྱག་ཡིན་ན་མ་རྩ་འཇོག་མཁན་དེ་ཉུང་ཉུང་ཉུང་ཉུང་ཉུང་ཕྱིན་བྱས་ད་དེ་རིང་ཁ་སང་བར་དུ་ཁྱོན་ནས་མང་རུ་ཁྱོན་འགྲོ་གི་མི་འདུག་ད་ཡོད་དང་ཡོད་ཀྱི་རེད་པ་མུ་མཐུད་བྱས། དེ་ག་འདྲ་རྒྱ་ནག་གི་ད་ཕྱི་རྒྱལ་བཙོང་ཡག་གི་ཨན། ཚོང་ཟོག་གི་གྲངས་ཀ་དེ་ཉུང་འགྲོ་གི་ཡོད་ས་རེད། རྒྱ་ནག་ནང་ལོགས་ལ་ཡང་ཁང་པ་དང་ཨར་པོ་རྒྱག་ཡག་གི་གྲངས་ཀ་དེ་དེ་ག་ཉུང་འགྲོ་གི་འདུག་ཨ་དེ་ག་འདྲ་ཅ་ལག་གི་གོང་ཚད་དེ་ག་མར་ཆུང་ཕྱིན་བྱས་མར་ཟགས་འགྲོ་གི་འདུག་ལྷག་པར་དུ་ཡིན་ན་རྒྱ་ནག་ནང་ལོགས་དེ་རིང་ཁ་སང་ལོ་ཆུང་ངའི་ནང་ལ་ཡང་མི་ལྔ་ལྔའི་ནང་ལོགས་ནས་གཅིག་གཅིག་ཡིན་ན་དེ་རིང་ཁ་སང་ལས་ཀ་མེད་པར་ལས་བསྡད་ཡོད་རེད་ཟེར་བྱས། གང་ལྟར་ད་དེར་དུམ་བུ་ཐུང་ཐུང་གཅིག་ནས་རྒྱ་ནག་གི་དེ་རིང་ཁ་སང་དཔལ་འབྱོར་ལ་འཕྲད་བཞིན་པའི་དཀའ་ངལ་དེ་ཡིན་ན་མང་ཆེས་ཕྱོགས་མང་པོ་ཅིག་ནས་མཚོན་ཐུབ་པ་འདུག་བསམ་ས་རེད། ད་དེ་ཚོའི་ནང་ལོགས་ལ་ཡང་ད་གྲངས་འབོར་དེ་ཚོ་མང་པོ་ཞེ་པོ་ཞིག་དེ་རིང་གནས་ཚུལ་དེ་ནང་ལ་ཡང་འགྲེལ་བཤད་རྒྱབ་ཤག་དེ་ལས་ངས་རེ་རེ་བྱས་ཞུ་མི་དགོས་བྱས་ཙང་ཙམ་མིན་ནི་གྲངས་ཀ་དེ་ཞིབ་བཤེར་བཙོན་པ་གས་ཞེ་དྲག་ཕན་ཐོགས་མི་འདུག་ཨང། གཅིག་ཕྱི་ལོགས་ནས་རྒྱ་ནག་གི་དེ་རིང་གི་དཔལ་འབྱོར་དཀའ་ངལ་ཆེན་པོ་ཡོད་རེད་ཟེར་ཏེ་བཤད་པའི་གཅིག་པོ་མ་རེད། རྒྱ་ནག་གཞུང་རང་ནས་ད་ངོས་ལེན་སོགས་རེད་དངོས་སུ་རང་མར་ཐོན་བྱས་ང་ཚོ་རྒྱ་ནག་ལ་དཔལ་འབྱོར་དཀའ་ངལ་འདུག་ཟེར་བྱས་ད་ལབ་མི་འདུག་དེ་ལས་ཡིན་ནའི་སྲིད་ཇུས་དང་དེ་དང་དེའི་ཐོག་ནས་ཡིན་ན་ངོས་ལེན་བྱས་པའི་བཟོ་འདྲ་ག་རེ་ཐོག་ཟེར་ན་དཔེར་ན་ཆ་བཞག་ན་དེ་རིང་རང་རྒྱ་ནག་གི་དབུས་དངུལ་ཁང་གིས་སྐྱེད་ཀ་དེ་མར་བཅག་ཤག། ཕལ་ཆེར་མང་པོ་ཅིག་མཁྱེན་གནང་ཡོད་ཀྱི་རེད། དེ་རིང་ཁ་སང་ཡིན་ན་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་ཧ་ལམ་རྒྱལ་ཁབ་ཚང་མའི་ནང་ལོགས་ལ་ཡ་དབུས་དངུལ་ཁང་གི་སྐྱེད་ཀ་ཡར་སྤར་བྱས་བསྡད་བསྡད་ཡོད་རེད། ག་རེ་ཟེར་ན་སྐྱེད་ཀ་སྤར་ཡག་དེ་ཡིན་ན་ཅ་ལག་གི་གོང་དེ་ཆེ་དྲགས། རྒྱལ་ཁབ་དེ་ཚོ་མང་ཆེ་ཞིག་ནང་ལོགས་ལ་ཡ་ལས་ཀ་བྱེད་མཁན་མ་ལྡང་བ་བྱས། ཚོང་ལས་དེ་ཚོ་ལ་དཀའ་ངལ་འཕྲད་བྱས་བསྡད་ཡོད་རེད་འདི་སོང་ཙང་སྐྱེད་ཀ་དེ་ཡར་ཆེར་བཏང་པ་ཡིན་ན།

ཕྱི་ལ་སྤྲང་པོ་ཡིན་ལབ་བཞག་ད་ལྟའི་ལི་ཆང་གིས་མ་ལབ་གོང་ནས་ཁ་སང་དུ་འདྲ་འདུག་ཨ་ནེ་ཡིན་ན་ཝོལ་སི་ཏྲི་ཇུར་ནལ་དང་ད་དུང་ནང་ལོགས་ལ་ཡང་གནས་ཚུལ་དེའི་སྐོར་ཐོན་ཚར་སོང། ཟེར་ཡག་བྱས་པ་ཡིན་ན་རྒྱ་ནག་དབུས་གཞུང་གིས་རྒྱ་ནག་གི་དཔལ་འབྱོར་དེ་ད་དེ་རིང་ཁ་སང་མར་ཏོག་ཙམ་ཉམས་བྱས་ཕུག་རུ་མ་ཞི་འགྲོ་གི་ཡོད་རེད་པ། ཕུག་ཞི་བའི་སྐབས་དེ་ཡིན་ན་ད་གཞུང་གིས་ཐབས་ཤེས་བྱས་བྱས་ཡག་ཅིག་ཡང་བསྐྱར་ཅིག་སླང་ཡག་གི་མེ་ར་ཞི་དཔལ་འབྱོར་རྒྱས་ཡག་གི་ཆེད་དུ་ཡིན་ན་ཁོང་ཚོས་སྲིད་ཇུས་གསར་པ་མང་པོ་ཅིག་གི་ཐབས་ཤེས་བྱེད་ཀྱི་ཡོད་རེད་དེ་ཡིན་ན་འདི་དང་པོ་གཅིག་ག་རེ་འདུག་ཟེར་ན་གཞུང་གིས་ཡིན་ན་བུན་འཛིན་མང་པོ་ཞེ་པོ་ཅིག་བཀྲམས་བྱས་ད་རྒྱ་མིའི་སྒོར་མོ་ཐེར་འབུམ་སྟོང་ཕྲག་གཅིག་ཙམ་ཞིག་ད་རྒྱ་ནག་གི་ས་གནས་ཁག་གི་ཐོག་ལམ་ཁ་བཟོ་ཡག་དང་རི་ལི་ལྕགས་ལམ་བཟོ་ཡག་དང་ཟམ་པ་རྒྱག་ཡག་དང་ཆུ་རགས་རྒྱག་ཡག་དང་དེ་འདྲ་གསུམ་དེ་རྨང་གཞི་འཛུགས་སྐྲུན་བྱེད་ཡག་ནང་ལོགས་ལ་ཡ་བཏང་གི་རེད། ད་སྤྱིར་བཏང་བྱས་པ་ཡིན་ན་རྒྱལ་ཁབ་མང་ཆེ་བས་འདི་འདྲ་བྱེད་ཀྱི་ཡོད་རེད་དཔལ་འབྱོར་དཀའ་ངལ་འཕྲད་པའི་སྐབས་དེ་ཡིན་ན་གཞུང་གིས་རྨང་གཞི་འཛུགས་སྐྲུན་འདི་ཡར་རྒྱས་ཞེ་པོ་ཅིག་བཏང་བྱས་རྨང་གཞི་འཛུགས་སྐྲུན་ལ་གཞུང་གིས་འགྲོ་སོང་ཆེན་པོ་བྱས་མ་རྩ་བཏང་པ་ཡིན་ན་ད་མི་མང་པོ་ཅིག་ལ་ལས་ཀ་བྱེད་ཡག་གི་གོ་སྐབས་དང་ཚོང་ལས་འདི་ཚོ་བརྒྱུད་བྱས་ལས་རིགས་འདི་ཚོ་བརྒྱུད་བྱས་ཡིན་ན་དཔལ་འབྱོར་ལ་ཡང་འགུལ་སྐྱོད་ཞེ་པོ་ཅིག་ཐེབས་བྱས་ཡིན་ན་དཔལ་འབྱོར་ཡར་རྒྱས་འགྲོ་ཡག་ཕན་ཐོགས་ཀྱི་ཡོད་རེད་པ་རྒྱ་ནག་དེ་འདས་པ་ཡིན་ན་ཉིས་སྟོང་བརྒྱད་གི་ལོ་ལ་ཡར་སླེབས་པའི་སྐབས་དེ་ལྟར་རྒྱ་ནག་གིས་དེ་ཞེ་པོ་ཅིག་འགྲོ་སོང་བཏང་བྱས་འཛམ་གླིང་ཁོ་རའི་དཔལ་འབྱོར་ལ་དཀའ་ངལ་འཕྲད་པའི་སྐབས་དེ་རྒྱ་ནག་གི་གཞུང་གིས་རྨང་གཞིའི་འཛུགས་སྐྲུན་ཞེ་པོ་ཅིག་ཡར་རྒྱས་བཏང་བྱས་ད་དེ་རིང་གི་རྒྱ་ནག་ནང་ལོགས་ལ་ཡང་ལམ་ཁ་གཞུང་ལམ་ཆེན་པོ་དང། ཅིག་ཟམ་པ་དང་རི་ལི་ལྕགས་ལམ་ཡོད་པ་དེ་ཚོ་མང་པོ་ཞིག་དེ་དུས་འགོ་བཙུགས་བྱས་དེ་བཙུགས་པའི་ཅིག་བྱེད་དུས་ཙམ་པ་ད་དེ་རིང་ཁ་སང་ཡིན་ན་རྒྱ་ནག་གི་རྨང་གཞིའི་འཛུགས་སྐྲུན་ཡག་པོ་ཆགས་པ་རེད་ཕྱོགས་གཞན་པ་བྱས་ནས་འདི་སྐབས་དེ་དཀའ་ངལ་དེ་སེལ་ཐུབ་པའི་བཟོ་འདྲ་བྱས་པ་རེད་བྱས་ཙང་ད་རིང་འདི་བསྐྱར་དུ་ཡིན་ཨ་ནི་ཁོང་ཚོས་གང་ལྟར་སྒོར་མོ་ཐེར་འབུམ་སྟོང་ཕྲག་གཅིག་ཙམ་ཞིག་བཏང་ཡག་གི་འཆར་གཞི་ཡོད་ས་རེད་འདི་དང་དུས་མཚུངས་བྱས་ཡིན་ན་ད་རྒྱ་ནག་ནང་ལོགས་ལ་དཀའ་ངལ་ཆེན་པོ་གཅིག་ག་རེ་རེད་ཟེར་ན་དཔལ་འབྱོར་གྱི་ཁོ་ཆ་ཤས་གལ་ཆེ་ཤོས་གཅིག་རྒྱ་ནག་ནང་ལོགས་ཁང་ཚོང་ཆགས་བསྡད་ཡོད་རེད་ད་དེ་ཡིན་སྤྱིར་བཏང་གི་རྒྱུན་ལྡན་རྒྱལ་ཁབ་དང་མ་འདྲ་རྒྱ་ནག་ནང་ལོགས་ལ་ཡང་སྤྱིར་བཏང་གི་མི་མང་ཆེ་བའི་མ་རྩ་འཇོག་ས་དང་དངུལ་བསགས་ས་དང་ཁེ་བཟང་རག་ས་སོགས་མང་པོ་ཞིག་ཁང་པ་ཕར་ཚུར་བཙོང་ཡག་གི་དེ་ཡིན་ན་ཚོང་ཆེན་པོ་ཞེ་པོ་ཅིག་ཆགས་བྱས། འདས་པའི་གང་ད་ལྟ་ལོ་མང་པོའི་ནང་ལོགས་རྒྱ་ནག་གི་དཔལ་འབྱོར་གལ་ཆེན་པོ་ཞིག་ཆགས་བྱས། ད་ལྟའི་དེ་རིང་ཁ་སང་ཡིན་ན་ཁང་པའི་ཚོང་འདི་ལ་ཡང་དཀའ་ངལ་འཕྲད་པའི་སྐབས་དེ་ད་རིང་གི་སྲིད་ཇུས་གསར་པ་དེའི་ནང་ལོགས་ལ་ཡང། རྒྱ་ནག་གི་ད་གྲོང་ཁྱེར་གལ་ཆེན་པོ་དེ་ཚོའི་ནང་ལོགས་ལ་མི་རེ་རེ་ཁང་པ་རེ་རེ་ཉོ་མ་ཆོག་ཡག་དང་ད་ག་ནང་བཞིན་ཡིན་ན་གྲོང་ཁྱེར་དེའི་ནང་ལ་ཡང་དངོས་སུ་སྡོད་མཁན་མིན་པ་ཡིན་ན།

མང་པོ་ཅིག་ཉུང་རུ་བཏང་བྱས་མི་གཅིག་ཁང་པ་གཉིས་གསུམ་དེ་བུ་ལོན་གཡར་ཆོག་མ་ཡོད་ཟེར་ཡག་འདུག་ར་དེ་ཚོ་མེད་པ་བཟོས་བྱས་ཡིན་ན་ཁང་པ་ཉོ་ཡག་འདུག་སྐུལ་མ་བཏང་བྱས་བུ་ལོན་སྤྲད་ཡག་ད་ལས་སླ་རུ་བཏང་ཡག་དང་དེ་འདྲའི་ཨ་ནི་སྲིད་ཇུས་མང་པོ་ཅིག་སྤེལ་གྱི་རེད་བྱས་བྱས་ད་ག་འདྲ་སྲིད་ཇུས་འདི་འདྲ་མང་པོ་ཅིག་འཆར་གཞི་བྱས་བྱས་ད་འདི་ཕལ་ཆེར་མགྱོགས་པོ་ཕལ་ཆེར་གསལ་བསྒྲགས་བྱེད་འགྲོ་ཡོད་ས་རེད་བྱ་ཐབས་དེ་ཚོ་ནས་ག་རེ་མཐོང་ཐུབ་ཀྱི་རེད་ཟེར་ན། དཀའ་ངལ་ཡོད་པ་དེ་ཕྱི་ལོགས་ནས་བཤད་པ་དང་མི་སྤྱིར་བཏང་གི་ལྟ་མཁན་ཚོས་བཤད་པ་གཅིག་པོ་མ་ཡིན་པར་རྒྱ་ནག་གཞུང་རང་གིས་དངོས་གསལ་དོད་པོ་མཐོང་མ་ཟད་ཡིན་ན་བློ་འཚབ་ཞེ་དྲག་ཆེན་པོ་བྱས་བྱས་ཡིན་ན་དཀའ་ངལ་དེ་ཚོ་སེལ་ཡག་གི་ཐབས་ཤེས་བྱེད་ཀྱི་ཡོད་པ་དེ་དམིགས་བསལ་ཆགས་བསྡད་པ་རེད། འདི་ག་འདི་དེ་རིང་གི་དཀའ་ངལ་དེའི་ནང་ལོགས་ལ་ཡང་ཁྱད་ཆོས་རེ་ཞིག་ཁ་ཤས་བརྗོད་པའི་ཟེར་འདུག་དེ་འདི་ནས་ངས་གཙོ་བོ་གཉིས་ཅིག་ངོ་སྤྲོད་ཞུས་ན་བསམས་བྱུང། དང་པོ་དེ་ག་རེ་རེད་ཟེར་ན། དེ་རིང་དཔལ་འབྱོར་དཀའ་ངལ་དེའི་ནང་ལོགས་ལ་ཡང་རྒྱ་ནག་ནང་ལོགས་ཀྱི་ད་ཚོང་ལས

དཀའ་ངལ་ཆེན་པོ་ཞེ་པོ་ཅིག་འཕྲད་ཀྱི་ཡོད་ས་རེད། དཔེར་ན་ཆ་བཞག་ན། འདི་ཚོའི་དཀའ་ངལ་འཕྲད་ཀྱི་ཡོད་པའི་སྐོར་ལ་ཡང་ཨ་ནི་ད Wall Street Journal གྱི་གནས་ཚུལ་སྤེལ་བ་ཞིག་ནང་ལོགས་ལ་ཡང་ཁོང་ཚོས་ད་མི་མང་པོ་ཅིག་སྐད་ཆ་དྲིས་ཙང། དེའི་ནང་ནས་ཨ་ནི་ད་དེ་རྒྱ་ནག་ཀྲེ་ཅང་ཞིང་ཆེན་ནང་ལོགས་ཡོད་པའི Scott Yang ཟེར་མཁན་གྱི་མི་ཞིག་འདུག་ཁོ་རང་ཡིན་ནའི་རྒྱུན་དུ་ཆང་རག་དང་ཇ་དང་དེ་འདྲ་བཙོང་ཡག་གི་བཟོ་ཚོང་ལས་ཁང་ཅིག་གི་ཁོ་རང་བདག་པོ་རེད་ཤག་ཀྲེ་ཅང་གི་ཁོང་ཚོའི Wenzhou ས་ཁུལ་དེ་རྒྱ་ནག་གི་དཔལ་འབྱོར་ངོས་ནས་བཤད་ན་ཚད་ལྡན་གལ་ཆེན་པོ་ཡིན་ཡག་ག་རེ་ཟེར་ན་རྒྱ་ནག་ནང་ལོགས་ལ་ཡང་སྒེར་གྱི་ཚོང་པ་མང་པོ་ཞེ་པོ་ཅིག་ལང་ས་དེ་དང་རྒྱ་ནག་གི་གང་ལྟར་དཔལ་འབྱོར་གྱི་འགོ་བཙུགས་ས་མང་པོ་ཞེ་པོ་ཅིག་ཡིན་ན་ས་ཁུལ་དེ་ཆགས་བསྡད་ཡོད་རེད་བྱས་ཙང་དེའི་ནང་ལོགས་ལ་ཡང་ན Scott Yang ཟེར་མཁན་དེ་མི་དེ Wall Street Journal གྱི་གསར་འགོད་པར་བཤད་ཡག་བྱས་པ་ཡིན་ན་ཁོ་རང་གི་གཡས་གཡོན་གྱི་ད་གང་ལྟར་ཁོ་རང་དང་འདྲ་བའི་ཚོང་ཆུང་ཆུང་དང་འབྲིང་བ་ཕྲད་ཡིན་གྱི་རེད་པ

ད་དེ་སྔ་ནད་ཡམས་གོང་གི་གང་ལྟར་གནས་སྟངས་འདི་ལ་ཡང་ཕར་ཕྱིར་ལོག་བྱེད་ཐུབ་ཡོད་ས་མ་རེད། ད་དེ་ཟེར་དུས་མང་པོ་ཞེ་པོ་ཅིག་རེད་པ་རྒྱ་ནག་གི་ཚོང་ལས་ཆུང་བ་དང་འབྲིང་བ་ཟེར་མཁན་དེ་ཞེ་པོ་ཅིག་གལ་ཆེན་པོ་རེད། ག་རེ་ཡིན་ཟེར་ན་དཔེར་ན་ཆ་བཞག་པ་ཡིན་ན། སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་བསྡོམས་གྲངས་ལ་ཡང་ཆ་བཞག་པ་ཡིན་ན་རྒྱ་ནག་ནང་ལོགས་ཀྱི་མི་འབོར་དུང་ཕྱུར་གཉིས་དང་ཕྱེད་ཀ་ཙམ་ཞིག་གི་ལས་ཀ་བྱེད་ས་དེ་ཡིན་ན་ཚོང་ལས་ཆུང་བ་དང་འབྲིང་བའི་ནང་བྱེད་ཀྱི་རེད་བྱས་ཙང་ཚོང་ལས་ཆུང་བ་དང་འབྲིང་བ་དེ་ག་དེ་ཡག་པོ་ཅིག་གང་ལྟར་ཧྲ་ཐག་ཐག་བྱུང་མ་བྱུང་བ་ཡིན་ན་རྒྱ་ནག་གི་དཔལ་འབྱོར་ལ་ཡང་ཁྱོན་ཡོངས་ནས་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་རྒྱུ་ཡིན་པ་དེ་ནི་བརྗོད་མི་དགོས་པ་ཞིག་ཆགས་ཀྱི་ཡོད་ས་རེད། ད་ག་ནང་བཞིན་གྱི་ཚོང་ལས་གཞན་པ་ཅིག་ག་རེ་འདུག་ཟེར་ན་ངས་ད་གིན་མ་རྩ་རོབ་ཙམ་ཞུས་ཙང་ཁང་ལས་དེ་ཁང་པ་བཙོང་ཡག་གི་དེ། ད་རྒྱ་ནག་གི་ཁང་པར་དཀའ་ངལ་འཕྲད་བྱས་ད་ལོ་གཉིས་གསུམ་ཕྱིན་ཚར་བ་རེད་དེ་རིང་ཁ་སང་མུ་མཐུད་བྱས་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་ས་རེད་མ་རྩ་ད་ཅིག་རྒྱ་ནག་གི་དམིགས་བསལ་གྲོང་ཁྱེར་འདི་ནས་ཕྱིན་བྱས་ཁང་པའི་གོང་ག་འདྲ་འདུག་ཟེར་ན་དེ་རིང་ཁ་སང་ཡང་ཏོག་ཙམ་ཕྲན་བུ་ཡར་ཡར་ཕྱིན་ཡོད་པ་འདྲ་སྟེ་ཡིན་ནའི་འདས་པའི་ཟླ་བ་ལྔའི་ནང་ལོགས་ལ་ཡང་ཁང་པ་གསར་པ་རྒྱག་ཡག་གི་གྲངས་ཀ་ཡོད་རེད་པ

གཅིག་རྒྱབ་པའི་སྐབས་དེ་ཡིན་ན་ལོ་གཅིག་གཉིས་ཤིག་འགོར་གི་རེད་གཅིག་གཉིས་ཀྱི་རྗེས་ལ་གཞི་ནས་ཁང་པ་ག་འདྲ་བཙོང་ཐུབ་ཀྱི་ཡོད་མེད་ཚོད་དཔག་བྱས་བྱས་ད་ད་ཁང་པ་རྒྱག་ཡག་འགོ་བཙུགས་ཀྱི་རེད་པ་བྱས་ཙང་ད་ད་ཁང་པ་རྒྱག་མཁན་ཉུང་རུ་ཞེ་པོ་འགྲོ་གི་ཡོད་པ་དེ་ཚོ་ད་ལྟའི་ཚོང་འདི་ཡག་པོ་ཞིག་མེད་པ་མ་ཟད་ད་མ་འོངས་པའི་གཅིག་ལོ་གཅིག་གཉིས་ཤིག་ནང་ལོགས་ལ་ཡང་ཕལ་ཆེར་ཡག་པོ་ཞིག་ཡོང་གི་མ་རེད་བསམས་བྱས་ཚོད་དཔག་བྱས་བྱས་ཡིན་ན་ཁང་པ་རྒྱག་ཡག་གི་གྲངས་ཀ་དེ་ཞེ་པོ་ཉུང་རུ་འགྲོ་གི་ཡོད་པ་དེ་མངོན་གསལ་དོད་པོ་ཞིག་ཆགས་བསྡད་ཡོད། ད་དེ་འདྲ་བྱས་བྱས་རྒྱ་ནག་གཞུང་གི་དེ་རིང་ཁ་སང་དཔལ་འབྱོར་དེའི་ཉམས་ཉེས་འགྲོ་གི་ཡོད་པ་ཟེར་ན་རེད་འདུག་ཡང་ན་གཅིག་ཁོ་དེ་རིང་གི་སླར་གསོ་བྱེད་ཡག་གི་མགྱོགས་ཚད་དེ་ཡིན་ན་ཞེ་པོ་ཅིག་འགོར་པོ་ཡོད་པ་དང་ད་འགོར་འགོར་འགྲོ་གི་ཡོད་པ་དེ་ལ་ཡང་གདོང་ལེན་བྱེད་ཡག་གི་ངས་ད་གིན་ཞུས་པ་ནང་བཞིན་བྱས་སྐྱེད་ཀ་མར་བཅག་ཡག་དང་ཨ་ནི་ད་ག་ནང་བཞིན་ཁང་ཚོང་དྲག་རུ་བཏང་ཡག་དང་བུ་ལོན་སྤྲད་ཡག་ཆེ་རུ་བཏང་ཡག་དང་དེ་འདྲ་སོགས་པའི་ད་བྱ་ཐབས་དེ་ཚོ་སྤེལ་གྱི་ཡོད་རེད་ཟེར་ངས་ཞུས་སོང་ང་འདི་ཚོ་བྱས་པ་འདིས། དཔལ་འབྱོར་དཀའ་ངལ་དེ་སེལ་ཐུབ་ཀྱི་རེད་ཟེར་ན་ཨ་མདོ་དང་དཔལ་འབྱོར་ཉམས་ཞིབ་མང་པོ་ཅིག་གིས་ཟེར་ཡ་བྱས་པས་ན་ཕལ་ཆེར་དེ་སྔ་དང་བྱས་པས་ན་ད་རིང་འདི་དཀའ་ངལ་ཞེ་དྲག་ཆེ་ཡོང་གི་རེད་ག་རེ་ཟེར་ན་དེ་སྔ་ཡ་ཉིས་སྟོང་བརྒྱད་ལོར་ཡ་རྒྱ་ནག་དང་འཛམ་བུ་གླིང་ཁྱོན་ཡོངས་ལ་དཀའ་ངལ་འཕྲད་པའི་སྐབས་དེར་ཁོང་ཚོས་ད་ལག་ཆ་ད་ག་རང་བེད་སྤྱོད་བཏང་བྱས་ཡིན་ན་སྐྱེད་ཀ་མར་ཆུང་རུ་བཏང་བུ་ལོན་སྤྲད་ཡ་ལས་སླ་རུ་བཏང་ད་ག་ནང་བཞིན་ཡིན་ན་རྨང་གཞི་འཛུགས་སྐྲུན། རྒྱ་ཆེན་པོ་ཞེ་པོ་བྱས་བྱས། དཔལ་འབྱོར་འཁྲུག་བཏང་བྱས་ཁོང་ཚོའི་དཀའ་ངལ་དེ་ཡིན་ན་སེལ་ཐུབ་པ་ཞིག་བྱས་པ་རེད། ད་ཡིན་ནའི། ད་རིང་གི་དཀའ་ངལ་དེ་ཡིན་ན་ཏོག་ཙི་མ་འདྲ་རེད་ཟེར་ཁོང་ཚོ་མང་པོ་ཅིག་གིས་ཟེར་ཡ་བྱས་པ་ན་དཔེར་ན་ཆ་བཞག་ན་ད་རིང་དེ་བུ་ལོན་གྱི་སྐྱེད་ཀ་དེ་མར་བཅག་ཡོད་རེད་པ། བུ་ལོན་གྱི་སྐྱེད་ཀ་བཅག་ཡོད་པ་ཡིན་ནའི། ཁོང་ཚོ་བར་ལ་ཡང་དཀའ་ངལ་འཕྲད་བསྡད་མཁན་གྱི་ཚོང་ལས་ཆུང་ངུ་དང་འབྲིང་བ་འདི་ཚོའི་དཀའ་ངལ་ཆེ་ཤོས་དེ་ཡིན་ན་ཁོང་ཚོ་བུ་ལོན་མེད་པ་བྱས་བྱས་ཁོང་ཚོའི་ཚོང་དེ་རྒྱ་སྐྱེད་བཏང་མ་ཐུབ་པའི་དཀའ་ངལ་དེ་རེད་མི་འདུག་ད་ལྟའི་དཀའ་ངལ་གཙོ་བོ་དེ་ཡིན་ན་ཚོང་ཟོག་དེ་ཉོ་ག་ཡོང་མཁན་གྱི་མི་ཉུང་རུ་ཕྱིན་བྱས། རྒྱ་ནག་ཁོ་རའི་ནང་ལོགས་ལ་ཡང་ཁྱོན་ཡོངས་ཀྱི་མིའི་སེམས་པའི་ནང་ལོགས་ལ་ཡང་ཨོ་དཔལ་འབྱོར་དཀའ་ངལ་འཕྲད་པར་བསམ་པའི་བསམ་བློ་དེ་ཡིན་ན་ཤུགས་ཆེ་རུ་ཞེ་པོ་འགྲོ་དུས། འཛད་སྤྱོད་པ་ཚོས་ཡིན་ན་དངུལ་བེད་སྤྱོད་བཏང་བྱས་འཛད་སྤྱོད་མ་བྱས་པ་ཡིན་ན། ད་ཁོ་དཔལ་འབྱོར་ཁྱོན་ཡོངས་འགོར་འགོར་མར་འགོར་འགོར་འགྲོ་གི་རེད་པ། འདིའི་དཀའ་ངལ་ཆེན་པོ་ཞེ་པོ་ཅིག་རེད་ཤག་འདི་འདྲས་སོང་ཙང། སྐྱེད་ཀ་དེ་ཆུང་རུ་བཏང་པ་དེས་ཕལ་ཆེར་འདི་ལ་ཡར་མགྱོགས་རུ་བཏང་ཡག་ཁག་པོ་རེད་འདི་གང་ལྟར་རྒྱ་ནག་ནང་ལོགས་ད་ལྟ་ཁོ་རང་ནས་རེད་པ་ལོ་མང་པོ་ཅིག་གི་ནང་ལོགས་ལ་ཡར་ཁང་པའི་གོང་འཕར་ཙང། མི་སྒེར་གྱི། བུ་ལོན་གཡར་ཡག་གི་བུ་ལོན་ཚད་གཞི་མཐོ་པོ་ཞེ་པོ་ཆགས་བསྡད་ཡོད་རེད། འདི་འདྲས་སོང་ཙང་མི་མང་པོ་གཅིག་གིས་འདིའི་སྒང་ལ་ཡང་བསྐྱར་བུ་ལོན་འདི་ལས་ཆེ་ཙམ་ཞིག་གཡར་བྱས་རྒྱུན་དུས་འཚོ་བའི་ནང་ལ་བེད་སྤྱོད་བཏང་ཡག་ཟེར་དེ་ནི་ཞེ་དྲག་ཁག་པོ་རེད་འདི་འདྲས་སོང་ཙང་སྐྱེད་ཀ་མར་ཆུང་རུ་བཏང་པ་དེས་དཔལ་འབྱོར་ལ་ཡང་སྐུལ་ལྕག་ད་ག་སེ་ཞིག་ཐེབས་ཐུབ་ཨ་ཡོང་ཐེབས་པ་ཡིན་ནའི་དེ་སྔ་ནང་བཞིན་གྱི་ནུས་པ་ཐོན་ཐུབ་ཁག་པོ་རེད་ཟེར་གྱི་འདུག་ཨ་ནི་དཔལ་འབྱོར་གྱི་ནང་ལོགས་ལ་ཡ་ད་དམིགས་བསལ་རྒྱ་ནག་གི་ཐང་ལྟ་བུ་འདུག་པས་དཔལ་འབྱོར་གྱི་གལ་ཆེ་ཤོས་དེ་རེད་པ་ད་རྨང་གཞི་འཛུགས་སྐྲུན་བྱས་ཏེ་འགྲོ་སོང་ཞེ་པོ་བཏང་བྱས་འདིའི་ཕལ་ཆེར་ནུས་པ་དེ་ཏིས་ཏེ་ཐོན་ཚོགས་ག་རེ་ལབ་ན་ནུས་པ་དེ་གང་ལྟར་ཁོ་བེད་སྤྱོད་བཏང་ཡག་དེ་མང་མང་མང་མང་མང་བཏང་དུས་ཁོའི་ནུས་པ་དེ་ཆུང་ཆུང་ཆུང་ཆུང་ཆུང་འགྲོ་གི་ཡོད་ས་རེད། རྒྱ་ནག་ནང་ལ་ཆ་བཞག་པ་ཡིན་ན་ད་རིང་ཁ་སང་ཡིན་ན་གཞུང་ལམ་ཆེན་པོ་ཡིན་ནའི་རེད་རི་ལིའི་ལྕགས་ལམ་ཡིན་ནའི་རེད་ཟམ་པ་དང་དེ་འདྲ་ལ་སོགས་པའི་གང་ལྟར་རྨང་གཞིའི་འཛུགས་སྐྲུན་དེ་འདས་པའི་ལོ་བཅུ་ཙམ་གྱི་ནང་ལོགས་ལ་ཞེ་པོ་བྱས་བྱས་དེ་ཡ་བྱེད་ཡ་མང་དྲགས་པའི་སྐྱོན་རེད་ཟེར། འདི་གང་ལྟར་བསྐྱར་དུ་ཡིན་ན་བུ་ལོན་ཆེན་པོ་ཞིག་བཟོས་བྱས། མུ་མཐུད་བྱེད་ཀྱི་བསྡད་པ་ཡིན་ན་ནི་མ་བཏང་གཅིག་ལས་ཀ་བྱེད་བཅུག་པ་ད་ཁང་པ་རྒྱག་མཁན་དང་ལམ་ཁ་བཟོ་མཁན་དེ་དག་ད་ལས་ཀ་བྱེད་རག་འདུག་གོ་དེ་ལས་ཡིན་ནའི་ཁོའི་ནུས་པ་འབྱོར་བ་དཔལ་འབྱོར་ལ་སྐུལ་ལྕག་བཏང་དེའི་ནུས་པ་ཆུང་ཆུང་ཆུང་ཕྱིན་མ་ཟད་ཨ་ནི་དངུལ་དེ་ཚོ་མང་ཆེ་ཅིག་ད་ལྟ་དཔེར་ན་ཆ་བཞག་ན་རྒྱ་ནག་གཞུང་གིས་ཡང་དེ་འཆར་གཞི་ཡོད་རེད་ཟེར་དེ་ནང་ལོགས་ལ་ཡང་བྱས་པ་ཡིན་ན་རྒྱ་མིའི་སྒོར་མོ་ཐེར་འབུམ་སྟོང་ཕྲག་གཅིག་ཙམ་ཅིག་ཡིན་ན་ཁོང་ཚོས་བུན་འཛིན་བཀྲམ་བྱས་ཡིན་ན་དངུལ་བསྡུ་རུབ་བྱེད་མཁན་འདུག་ག་རྒྱ་ནག་དབུས་གཞུང་ཡིན་ན་རེད་རྒྱ་ནག་ས་གནས་གཞུང་ཡིན་ན་རེད་རྒྱ་ནག་མི་མང་ཡིན་ན་རེད་དེ་ཚོ་གང་ག་ནས་ད་ལྟ་བར་དུ་གང་ལྟར་བུ་ལོན་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་ས་རེད་བྱས་ཙང་བུ་ལོན་དེ་ཆེ་རུ་བཏང་པ་ཡིན་ན་ཁོས་བུ་ལོན་གཡར་བའི་དངུལ་གྱིས་དཔལ་འབྱོར་ནང་བེད་སྤྱོད་བཏང་པས་ཁོའི་ནུས་པ་དེ་སྐྱོ་རུ་སྐྱོ་རུ་སྐྱོ་རུ་ཕྱིན་བྱས་གང་ལྟར་ད་ལྟའི་བྱེད་ཐབས་དེ་ཚོས་ཕལ་ཆེར་རྒྱ་ནག་གི་དཔལ་འབྱོར་ལ་འཕྲད་པའི་དཀའ་ངལ་དེ་དེ་སྔོན་དང་མ་འདྲ་ཁོའི་ངོ་བོ་ལོག་སོང་ཙང་དཀའ་ངལ་འདི་སེལ་ཡག་ལ་ཡ། ན་ཚ་འདི་ལ་ཡང་ཕན་པའི་སྨན་དེ་འདི་ཨ་ཡིན་ཟེར་ཉན་ཏེ་ད་ཉམས་ཞིབ་དེ་ཚོ་མང་པོ་བྱེད་མཁན་དེ་འདྲས་ཟེར་གྱི་འདུག་ཨ་འདི་ག་ནས་དམིགས་བསལ་ཞིག་ད་རིང་འདི་ཁྱད་ཆོས་ག་རེ་འདུག་ཟེར་ན་ངས་ད་གིན་ཤོད་པ་ནང་བཞིན་བྱས། དཔེ་སྟོན་རེ་བྱེད་དཀའ་ངལ་གྱི་རྟགས་གང་དག་རྣམ་པ་སོགས་རེ་གཉིས་ངས་ད་གིན་ངོ་སྤྲོད་ཞུས་སོང་ཨ། གཅིག་དེ་ཡིན་ན་ཚོང་ལས་འབྲིང་རིམ་དང་ཆུང་ངུ་འདི་ག་དེ་ལ་ཡང་དཀའ་ངལ་ཞིག་འཕྲད་ཀྱི་ཡོད་རེད། ད་ཚོང་ལས་ཆུང་ངུ་དང་འབྲིང་དེ་ག་དེ་བྱེད་མཁན་དེ་མང་ཆེ་བྱས་ནས་སྒེར་གྱི་བཟོ་ཚོང་ལས་ཁང་རེད་ད་ག་ནང་བཞིན་དེ་ཚོ་ནང་ལས་ཀ་བྱེད་མཁན་དེ་ཚོ་ནི་རྒྱུན་ལྡན་གྱི་ད་རྒྱ་ནག་ནང་ལོག་གི་གྲོང་ཁྱེར་དང་དེ་ཚོ་ནང་སྡོད་མཁན་གྱི་མི་དཀྱུས་མ་ད་ཚོ་འབྲིང་རིམ་ཅན་དང་དབུལ་ཕོངས་དང་དེ་ཚོ་མང་པོ་ཅིག་རེད་བྱས་ཙང་ཚོང་ལས་དེ་ཚོ་ལ་ཡང་དཀའ་ངལ་འཕྲད་རེད་དང་བ་ཐད་ཀ་ཁོ་རང་རྒྱ་ནག་གི་གྲོང་ཁྱེར་ཁག་ནང་ལོག་དང་ལྷག་པར་དུ་མིའི་གནས་སྟངས་དེ་ག་མི་རྒྱུ་ཆེན་པོ་ཕྱུག་བདག་དང་འདི་མིན་པ་བྱས་སྤྱིར་བཏང་གི་མི་དཀྱུས་མ་འདི་ལ་ཡང་ཁོ

ཁོ་ཤུགས་རྐྱེན་ཐེབས་སྲིད་དེ་ཡིན་ན་རྒྱ་ནག་ནང་ལོག་གི་མི་ཚོང་པ་ཆེ་ཤོས་དང་དེ་འདྲས་གཅིག་པོ་མ་ཡིན་པའི་སྤྱིར་བཏང་གི་མི་དཀྱུས་མ་རང་ལ་ཡ་ཐད་ཀར་ཡིན་ན་ཁོ་ཉིན་རེའི་འཚོ་བ་ཁོ་རང་ནང་ཚོར་ཐུབ་པའི་དཔལ་འབྱོར་གྱི་ག་ལྟ་ཉམས་རྒུད་ཅིག་ཆགས་ཀྱི་ཡོད་ས་རེད་བྱས་ཙང་དེ་འདྲས་སོང་ཙང་ད་རིང་དཔལ་འབྱོར་གྱི་དཀའ་ངལ་འཕྲད་པ་དེ་ཡིན་ན་མི་ཚང་མས་ཚོར་ཐུབ་ཡག་ཅིག་རེད་ཟེར་འདུག་ད་ཡིན་ནའི་འདི་ལ་ཡང་གསལ་བཤད་རེ་ཞུ་དགོས་ཅིག་ག་རེ་ཟེར་ན།

རྒྱ་ཆེ་ཤོས་ཨང་གཉིས་པ་ཆགས་བསྡད་པ་རེད་དཔལ་འབྱོར་གྱི་རྨང་གཞི་དེ་དངོས་གནས་ཁོ་རང་གི་སྟོབས་ཆེན་པོ་ཆགས་བསྡད་པ་རེད་བྱས་ཙང་ཁོ་སྟོབས་ཆེན་པོ་དེ་ག་ཚོད་ཅིག་སྒང་ལ་ཡ་དཀའ་ངལ་འཕྲད་པ་ཡིན་ནའི་ཁོ་དཀའ་ངལ་སེལ་ཡ་དང་དཀའ་ངལ་ཁྱད་གསོད་བྱེད་ཡ་གི་ནུས་པ་དེ་ཁོ་རང་ཆེན་པོ་ཡོད་མ་ཟད་ཡིན་ན་དཀའ་ངལ་འཕྲད་བྱས་ཡིན་ན་ཉམས་རྒུད་ཕྱིན་པ་ཡིན་ནའི་ད་མི་རེད་བཞག་ན་མི་རྒྱགས་པ་ཞེ་པོ་ཅིག་ཡིན་ན་ཁོ་མ་ཚི་ལུ་མ་ཟིན་བཞུར་ས་ཁོ་རང་ཡོད་རེད་བ། ཕར་རུས་ཁོག་མ་ཐུག་གོང་ལ་ཡ་བཞུར་ཡ་གི་ཚི་ལུ་དེ་ཁོ་རང་ཡོད་དུས་ཙམ་པ་ཁོ་ཕ་གི་ཡ་ཐུག་ཡ་ལ་ཡ་དུས་ཚོད་རྒྱུན་རིང་པོ་ཞེ་པོ་ཅིག་འགོར་ཡ་དང་ཁོ་ནུས་པ་དེ་ཁོ་རང་ཆེན་པོ་ཡོད་ས་རེད། བྱས་བྱས་ད་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་ད་ག་མཇུག་བསྒྲིལ་གྱི་ཡིན་ང་ཚོའི་ལས་རིམ་རྗེས་མ་གསན་རྒྱུ་མ་བསྙེལ་བ་གནང་རོགས་གནང་ང་ཚོའི་ལས་རིམ་དེའི་སྐོར་ལ་ཡང་དགོངས་འཆར་འདི་ག་རེ་ཡོད་པ་ཡིན་ནའི་ང་ཚོ་དེ་ལས་ཤར་བ་གནང་རོགས་ཞུ་གི་ཡིན་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།